གསན་མཁན་རྣམ་པ་ལ་བཀྲ་ཤིས་བདེ་ལེགས། ཨོ་སི་ཀྲི་ལི་ཡའི་ནང་གནས་སྡོད་མཁན་གྱི་ཤིན་ཅང་ཡུ་གུར་བ་མང་པོ་ཞིག་རྒྱ་ནག་གཞུང་གིས་འཛིན་བཟུང་བཀག་ཉར་བྱེད་བཞིན་ཡོད་འདུག་ཨོ་སི་ཀྲི་ལི་ཡའི་ནང་གནས་སྡོད་བྱེད་ཡོད་པའི་ཤིན་ཅང་ཡུ་གུར་བའི་ནང་མི་རྣམས་ལ་རྒྱ་ནག་གཞུང་གིས་གནོན་ཤུགས་དང་དམ་དྲག་ཆེན་པོ་བྱེད་བཞིན་ཡོད་པ་དང། ཨོ་སི་ཀྲི་ལི་ཡར་གནས་སྡོད་བྱེད་མཁན་ཚོས་ཤིན་ཅང་ནང་ཡོད་པའི་ནང་མི་དང་སྤུན་མཆེད་འཛིན་བཟུང་བྱས་ནས། ཁོང་ཚོར་ཕྱིར་ལོག་དགོས་པའི་འཇིགས་སྐུལ་བྱེད་བཞིན་ཡོད་སྐོར་ཨོ་སི་ཀྲི་ལི་ཡར་གནས་སྡོད་ཡུ་གུར་བ་ཁག་ཅིག་གིས་འདི་ག SBS ལ་འགྲེལ་བརྗོད་གནང་ཡོད་འདུག་དེ་ཡང་ཉེ་ཆར་གནས་ཚུལ་ཐོན་གསལ་ལྟར་ན། ཨོ་སི་ཀྲི་ལི་ཡའི་གཏན་འཇགས་སྡོད་མི་ཡིན་པའི་ཤིན་ཅང་ཡུ་གུར་བ་བཅུ་གཉིས་ཙམ་རྒྱ་ནག་གི་ཁ་ཆེ་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཤིན་ཅང་ཁུལ་དུ་ཡོད་པའི་བཀག་ཉར་ཁང་ནང་བཅུག་ཡོད་འདུག། ཛུལ་ཧྥི་ཡ་ཧི་ཨུ་ལ་ཁོང་མོ་ལོ་བཅུ་གསུམ་གོང་རྒྱ་ནག་ནས་ཨོ་སྟྲེ་ལི་ཡར་གཞིས་སྤོས་བྱས་ཡོད་པ་དང། ད་ཆ་གྲོང་ཁྱེར་སིད་ནི་ནུབ་ཕྱོགས་ཁུལ་ལ་ཁོང་མོས་ཚོང་ལས་ཤིག་གཉེར་བཞིན་ཡོད་འདུག་ཁོང་མོ་ཤིན་ཅང་ལས་ཐག་རིང་གནས་ཡོད་ཀྱང་ད་དུང་རྒྱ་ནག་གཞུང་གི་གནོན་ཤུགས་འོག་མུ་མཐུད་འཇིགས་སྣང་སྐྱེས་ནས་སྡོད་དགོས་པ་ཆགས་ཡོད་འདུག། དེ་ཡང་ཁོང་མོའི་གཅེན་མོ་དང་གཅེན་མོའི་བཟའ་ཟླ་ནི་ཨོ་སི་ཀྲི་ལི་ཡའི་གཏན་འཇགས་སྡོད་མི་ཡིན་ཡང་ཁོང་གཉིས་ཤིན་ཅང་ལ་སྐྱོད་སྐབས་བཀག་ཉར་བྱས་ཡོད་འདུག་ཛུལ་ཧྥི་ཡ་ཁོང་མོ་རང་ཉིད་ཀྱི་བདེ་འཇགས་ལ་སེམས་འཚབ་ཡོད་བཞིན་དུ་ཐེངས་འདིར SBS ལ་གནས་ཚུལ་འགྲེལ་བརྗོད་གནང་དོན།
My sister and my husband back to my country ངའི་གཅེན་མོ་དང་ཁོང་གི་བཟའ་ཟླ་གཉིས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ཤིན་ཅང་ལ་སྐོར་སྐྱོད་སོང་སྐབས་རྒྱ་ནག་གཞུང་གིས་ཁོང་གཉིས་ཀྱི་ཕྱི་སྐྱོད་ལག་ཁྱེར་བཙན་འཕྲོག་བྱས་པ་ལ་བརྟེན་ད་བར་ཁོང་གཉིས་ལ་འབྲེལ་བ་བྱེད་ཐུབ་མ་སོང། ད་ལྟ་ཡང་ངས་ཁོང་གཉིས་གང་དུ་ཡོད་མེད་ཤེས་ཀྱི་མེད། ཡང་ཁོང་མོས་གཅིག་བྱས་ན་ཁོང་མོའི་གཅེན་མོ་དང་བཟའ་ཟླ་གཉིས་ཡུ་གུར་བའི་བཀག་ཉར་ཁང་ནང་བཅུག་ཡོད་ཀྱི་རེད་བསམ་གྱི་འདུག་ཞེས་གསུངས་ཡོད་འདུག་དེ་བཞིན་ཁོང་གི་གཅེན་མོའི་ཕྲུ་གུ་གཉིས་ད་ཆ་ཨོ་སི་ཀྲི་ལི་ཡར་ཡོད་འདུག་ཡང་ཁོང་མོས་གསུངས་དོན། Yeah we are very angry shocked and the ང་ཚོའི་སེམས་ལ་ཞེད་སྣང་ཆེན་པོ་འདུག་ཕྲུ་གུ་གཉིས་ལ་ཡང་ཕ་མ་དང་མ་ཐུག་པར་རྒྱུན་རིང་སོང་བས་སེམས་སྡུག་ཆེན་པོ་བྱེད་ཀྱི་འདུག་ང་ཚོ་ཚང་མ་ད་ཆ་བྱ་ཐབས་བྲལ་སོང། སྤྱིར་ད་ལྟའི་ཆར་ཨོ་སི་ཀྲི་ལི་ཡའི་ནང་གཏན་འཇགས་གནས་སྡོད་བྱེད་མཁན་ཡུ་གུར་བ་མི་གྲངས་ག་ཚོད་ཙམ་ཞིག་རྒྱ་ནག་གཞུང་གིས་བཀག་ཉར་བྱས་ཡོད་པ་ངེས་གཏན་ཤེས་ཀྱི་མེད་ཀྱང་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་རྒྱ་ནག་གི་ཆབ་སྲིད་ཐོག་མཁས་དབང Michael Clarke ལགས་ཀྱིས་ཤིན་ཅང་ནང་ཨོ་སི་ཀྲི་ལི་ཡ་ནས་ཡིན་པའི་ཡུ་གུར་བ་ཇེ་མང་བཀག་ཉར་བྱེད་བཞིན་ཡོད་སྐོར་ཁོང་གིས་གསུངས་དོན།

དེ་བཞིན་ཨོ་སི་ཀྲི་ལི་ཡའི་ལྷོ་ཕྱོགས་གྲོང་ཁྱེར་ཨེ་ཏི་ལེད་ནང་གནས་སྡོད་བྱས་ཡོད་པའི་བུད་མེད་ཞིག་ལ་ཟླ་བ་སྔོན་མ་ཡི་ཤུའི་འཁྲུངས་སྐར་ཉིན་མོར། ཁོང་གི་ཨ་མ་ལགས་ཀྱི་སྐད་འཕྲིན་ཐོག་ནས་རྒྱ་མི་ཉེན་རྟོག་པ་ཞིག་གིས་ཁོང་མོའི་ཨ་མ་ལགས་ཡིན་མདོག་བྱས་ནས་ཁོང་མོར་གཟུགས་མཐོང་ཁ་པར་གཏོང་ཡོད་འདུག། བུད་མེད་དེས་ཁོང་གི་ཨ་མ་ལགས་དང་ཟླ་ཤས་རིང་འབྲེལ་བ་མ་བྱུང་བའི་སྐབས་དེར། ཁོང་མོས་དོགས་པ་གང་ཡང་མེད་པར་སེམས་ལ་དགའ་ཚོར་ཆེན་པོས་ལན་འདེབས་བྱས་པ་ཡིན་ཞེས་ཁོང་མོས་གསུངས་དོན། ངས་ཁ་པར་ལེན་མ་ཐག་མི་གཞན་ཞིག་གི་གདོང་ཤར་བ་དང། ཁོས་རང་ཉིད་ཤིན་ཅང་ས་ཁུལ་གྱི་བདེ་སྲུང་ཉེན་རྟོག་པ་ཡིན་ཞེས་ང་ལ་ངོ་སྤྲོད་བྱས་བྱུང། དེ་རྗེས་ཁོང་གིས་ངའི་ཨ་མ་དང། གཅེན་པོའི་བཟའ་ཟླ་གཉིས་འཇུ་བཟུང་བྱས་ཡོད་པ་ང་ལ་སྟོན་བྱུང། ངའི་ཨ་མ་ལ་ལག་ལྕགས་བརྒྱབ་ནས་བཞག་འདུག་དེ་ནས་ཁོས་ང་ལ་དྲི་རྩད་རིམ་པ་བྱས་བྱུང། དེ་ཡང། ལོ་ན་སུམ་ཅུ་སོ་བདུན་ཡིན་པའི་བུད་མེད་དེས་རང་དབང་མེད་པར་ཉེན་རྟོག་པ་དེས་གང་བཤད་པར་ཉན་དགོས་བྱུང་ནས་ཁོང་མོའི་བཟའ་ཟླའི་ཨོ་སི་ཀྲི་ལི་ཡའི་ཁ་ལོ་བའི་ལག་ཁྱེར་དང། Medicare བཅས་ཀྱི་ཨང་གྲངས་ཉེན་རྟོག་པ་དེར་སྤྲོད་དགོས་བྱུང་སོང་ཞེས་གསུངས་ཡོད་འདུག། བུད་མེད་དེའི་བསམ་པར་རྒྱ་མིའི་ཉེན་རྟོག་པ་དེས་ཁོང་དང་ཁོང་གི་བཟའ་ཟླ་གཉིས་ཨོ་སི་ཀྲི་ལི་ཡར་སྐྱབས་བཅོལ་མ་ཞུས་ནས་ཤིན་ཅང་ལ་ཕྱིར་ལོག་བྱེད་རྒྱུ་གནོན་ཤུགས་སྤྲོད་ཆེད་ཁོང་མོའི་ནང་མི་འཛིན་བཟུང་བྱས་པ་ཞིག་རེད་ཅེས་འགྲེལ་བརྗོད་གནང་འདུག་དེ་བཞིན་རྒྱ་ནག་གཞུང་གིས་ཉེ་ཆར་ཡུ་གུར་བའི་བཀག་ཉར་ཁང་ནང་གསར་འགོད་པ་འགའ་ཤས་ལྟ་སྐོར་བཏང་ཡོད་པ་དང། བཀག་ཉར་ཁང་དེ་དག་ནང་ཡུ་གུར་བ་རྣམས་ལ་ལག་ཤེས་སྦྱོང་བརྡར་དང་རྒྱ་ཡིག་སློབ་ཚན་ཁྲིད་བྱེད་ཀྱི་སློབ་གྲྭ་ཡིན་ཚུལ་འགྲེལ་བརྗོད་བྱས་ཡོད་འདུག་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་ནང་ཁྱབ་སྤེལ་བྱས་ཡོད་པའི་བརྙན་ཐུང་ཞིག་གི་ནང་རང་ལོ་ཉི་ཤུ་རྩ་གཉིས་ཡིན་པའི་བུ་མོ། Bilikiz། ལགས་ཀྱིས་ཁོང་མོས་རང་འགུལ་ཐོག་ལག་ཤེས་སྦྱོང་བརྡར་ཁང་ནང་འཛུལ་ཞུགས་བྱས་པ་ཡིན་ཞེས་ཁོང་མོས་གསུངས་དོན། མིན་ཅིང། ངས་ཁྲིམས་འགལ་ཅན་གྱི་ཆོས་བཤད་མཁན་ཞིག་ལ་ཐེངས་མང་པོ་ཉན་པ་ལ་བརྟེན་ནས་ང་རང་ལ་མཐར་ལྷུང་གི་བསམ་བློ་ངན་པ་སྐྱེས་བྱུང། ཉེན་རྟོག་པ་ཞིག་གིས་ངས་ཁྲིམས་འགལ་གྱི་ཉེས་པ་བསགས་པ་ལ་བརྟེན་ལག་ཤེས་སློབ་གྲྭ་ནང་ཞུགས་པར་ལམ་སྟོན་གནང་བྱུང། ངས་ནང་མི་དང་གོ་བསྡུར་བྱས་ནས་མཐར་ལག་ཤེས་སློབ་གྲྭ་དེར་རང་འགུལ་གྱིས་ཞུགས་པ་ཡིན། འོན་ཀྱང་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་ཁག་གིས་རྒྱ་ནག་ནང་ཁ་ཆེ་གྲངས་ཉུང་མི་རིགས་བཀག་ཉར་བྱེད་བཞིན་པར་མཐའ་གཅིག་ཏུ་ངོ་རྒོལ་དང་བཀག་ཉར་ཁང་དེ་དག་སྒོ་རྒྱག་དགོས་པའི་འབོད་སྐུལ་གནང་ཡོད་པ་རེད། གསར་གཏམ་ནི་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་ཡོད་པ་རེད།